ཨ། དེ་འདྲ་རེད་བ། ཅི་མ་ཅི་འོ་དེ་འདྲ་ལུས་སུ་སྐད་ཅིག་གཅིག་ནའང་ཇི་ལྟར་བཟོད། སྐྱབས་འགྲོ་ཡི་ཉམས་ལེན་ནི་དེ་ལྟར་དམྱལ་བ་ཡི་དྭགས་དུད་འགྲོ་ཡི་མི་བཟད་སྡུག་བསྔལ་བཟོད་དཀའ་དེ་དག་ནི། མཆོག་གསུམ་མ་གཏོགས་གཞན་ན་གང་ཞིག་ལ་སྐྱབས་སུ་སོང་ཡང་སྐྱོབ་པར་མི་ནུས་སོ། བླ་མ་དཀོན་མཆོག་གསུམ་ཟེར་ད་སངས་རྒྱས་ཆོས་དགེ་འདུན་ཟེར་དེ་གསུམ་པོ་དེ་མ་གཏོགས་ཨ་ནི་ངན་སོང་ལས་ཡང་ཐར་ཐུབ་ཡས་དེ་ཁྱོན་ནས་ཡོད་མ་རེད། དཀོན་མཆོག་ཁོ་ན་རེ་མ་གཏོགས་གཞན་དཀོན་མཆོག་ལས་གཞན་པས་སྐྱབས་ཡིན་མ་ཅི་བརྩེ་བས་ཡིན་ན་ངན་སོང་ལས་ཐར་གི་མ་རེད། དཀོན་མཆོག་གསུངས་ཀྱིས་ཇི་ལྟར་སྐྱབས་པ་ནི། ཁྱོད་ནི་བརྗེད་པ་དེས་སྐྱབས། ཁྱོད་སྔོན་དེ་སངས་རྒྱས་ནང་ནས་ཆོས་དེ་བསྟོད་པ་པོ། དགེ་འདུན་ཆོས་དེ་འགྲུབ་པར་བྱེད་པའི་གྲུ། དེ་ཕྱིར་སློབ་མའི་སྐྱོ་ཆུང་སྣང་སོང་ལ་སྙིང་ནས། ཁོང་ནི་སྐྱོ་སུ་མ་བལྟས་ན། རྗེ་རུ་ཉི་འབྲུ་གཡང་ས་སྐྱིད་དང་ནི་ཁྱད་པར་ཁུ་བའི་རྗེ་ལས་གྲུ་ཐོགས་མེད། དེ་ཡང་ད་ལྟ་ཉིད་ནས་སྐྱབས་བཟུང་ལ་འབད་པར་བྱ་སྟེ་ངན་སོང་གནས་སོང་ན་དེ་ཚེ་ངུ་ཞིང་འོ་དོད་བརྒྱ་བོས་ཀྱང་དེ་དང་དེ་ན་སྐྱབས་མགོན་སུ་ཡང་མེད། ད་ལྟ་ཀུན་ནས་ནི་ང་རང་དཀོན་མཆོག་ལ་སྐྱབས་འགྲོ་བྱས་ནས་ངན་སོང་གི་འཇིགས་པ་ལས་བྲོས་ནས་དཀོན་མཆོག་ལ་སྐྱབས་སུ་མ་འགྲོ་ན་མར་ལྷུང་ཚར་སོང་ན་སླར་ཡང་དེ་ནས་འོ་དོད་ག་ཟེ་བོས་ནི་བོས། སྡུག་བསྔལ་ལ་སོགས་པ་ག་ཟེ་བཤད་ཁ་ཅིག་སྨྲེ་སྔགས་འདོན་པ་ཡིན་ན་ཅི་ཉེས་ཡོད་མ་རེད། དེ་བས་དེང་ནས་བདག་ཅག་འགྲོ་བ་ཀུན་སྟོན་མཆོག་སངས་རྒྱས་རྣམས་ལ་སྐྱབས་སུ་མཆི་དེས་གསུངས་དམ་ཆོས་རྣམས་ལ་སྐྱབས་སུ་མཆི་དེ་སྒྲུབ་དགེ་འདུན་རྣམས་ལ་སྐྱབས་སུ་མཆི་ཟེར་ད་ང་ཚོ་མ་མཐའ་མ་མཐའ་ཡ་ནས་སྐྱབས་འགྲོ་ཟེར་ཉིན་དེ་བེའི་ཆོས་འདི་ཅི་ཞེས་ཁོང་ནང་སྐྱིད་པ་ཡི་ས་ནོམ་པ་ཡིན་པའི་ཁོང་རེ་དཀོན་མཆོག་ལ་བློས་བཀལ་བ་དེ་གལ་ཆེན་པོ་ཞེ་དྲག་རེད་ད་ག་ཚད་གཞན་ལ་བློས་བཀལ་བ་ལས་དཀོན་མཆོག་ལ་བློས་བཀལ་ཡས་དེ་གལ་ཆེ་གི་རེད་སངས་རྒྱས་ཆོས་དགེ་འདུན་ཟེར་དེ་གསུམ་པོ་དེ་ཡིན་ན་གལ་ཆེན་པོ་ཞེ་དྲག་འོ་དེ་གསུམ་པོ་དེ་ལ་ཡ་ནས་ང་རང་ཚོ་ཁ་ནང་ལ

སྐྱབས་འགྲོ་དེ་ཕན་ཞེ་དྲག་ཐོགས་གི་རེད། དེ་བས་དེང་ནས་ཞེས་སོགས་སྐྱབས་འགྲོ་དངོས་གཞི་ཡི་ཚིག་ནི་ལན་གསུམ་མམ། བདུན་ལ་སོགས་པ་བྱ་ཞེས་ལན་བདུན་ལན་གསུམ་འོ་དེ་འདྲ་བྱེད་བྱེད་ཞོག་ཟེར་ད་སྐྱབས་འགྲོའི་ལུང་ཅིག་བྱས་ན་ཁྱོད་རང་ཚོ་ནི་བྱིན་རླབས་བདེ་སྐྱིད་ཙི་ཙ་ལྟ་བུ་ཞིག་ཡོང་ཡོང་གོ། སྐེ་ལ་འགྲམ་དེ་གེ་གེ་ཡོད་མོ་རོ་བ་དབུང་ནི་མཐོ་གོ་མ་རེད།

གཞན་མ་བློས་བཀལ་ས་ང་རང་ཚོ་ཁྱོན་ནས་ཡོད་མ་རེད་འོ་དེ་ཉིན་ཁ་དེ་དཀོན་མཆོག་ལས་མ་གཏོགས་བློས་བཀལ་ས་ཁྱོན་ནས་ཡོད་མ་རེད། གཞན་མ་སུ་གང་ཅིག་རོགས་རམ་བྱེད་མཁན་ཡོང་གི་མ་རེད། རང་གི་གཉེན་ཡོད་ནང་མི་ནང་ལས་ཉིན་ཁ་དེ་སུ་གང་ཅིག་སྐལ་བ་མྱོང་མཁན་ཡོང་གི་མ་རེད་ལ། ཕ་མ་སྤུན་ཀྱག་དང་ངོ་ཤེས་པ་དེ་ཚོ་ཁྱོད་རོགས་བྱེད་མཁན་ཡོང་གི་མ་རེད་མིག་ཙམ་གྱིས་མཐོང་གི་མ་རེད་ཨ་མཆོག་ཙམ་ཡང་གོ་ཡས་ཡོད་མ་རེད། དེ་འདྲ་ཡིན་ས་དེ་ཉིན་ཁ་དེ་ཕན་པ་ཁོ་ན་དེ་སྐྱབས་འགྲོ་ཁོ་ན་ཡིས་ཕན་གི་རེད། དེ་ཡིན་ས་སྐྱབས་འགྲོ་གི་ལུང་བྱེད་གི་ཡིན་ན་ཁྱོད་རང་ཚོ་གོ་འགའ་ཇི་འདོད་བྱེད་ཤོག་ཨ།

ཁང་པ་ནག་པོ་ནི་བཞག་རྒྱུ་ཡོད་མ་རེད། དེ་འདྲ་ཡིན་ས་དེ་བཞིན་གཤེགས་པའི་སྐུ་དེ་ཡིན་ན་ཨང་དང་པོ་ལ་བཞག་བྱས་ནས་རྩ་ཆེན་པོ་ཞེ་དྲག་བྱེད་དགོས་རེད། ཨང་དང་པོ་བྱས་འཇིག་རྟེན་ལྷ་གཞན་དག་ལ་སྐྱབས་མི་བཅོལ་སྟོན་པའི་གཟུགས་བརྙན་ཙམ་ལའང་སྐྱབས་སུ་སོང་མི་རྣལ་མ་ཀོ་པོ་ཞིག་མཆོད་པར་བྱ། ཆོས་ལ་སྐྱབས་སུ་སོང་བས་ཆོས་མིན་ལ། མི་བརྟེན། འགྲོ་ལ་གནོད་འཚེ་སོང་རྒྱུར་སྤོང། ད་ཆོས་ལ་སྐྱབས་སུ་སོང་ཚར་རྗེས་ཁོ་དེ་ནས་སེམས་ཅན་ལ་གནོད་འཚེ་སྤོང་བ་དེ་གལ་ཆེན་པོ་རེད། སེམས་ཅན་སུ་གང་ཞིག་ལ་གནོད་པ་བྱེད་རྒྱུ་ཡོད་མ་རེད། རང་གི་དགྲ་ཡིན་ནའི་འདྲ་སུ་ཡིན་ནའི་གནོད་པ་བྱེད་རྒྱུ་ཡོད་མ་རེད། ཨ་དེ་ཡིན་ན་ནི་ང་རང་ཚོ་ད་ལྟ་དྲང་སྲོང་འདི་སྐད་དེ་འདྲ་ཡིན་ན་ནི་སེམས་ཅན་བསད་ཡ་དེ་ལ་དགའ་པོ་ཞེ་དྲག་ཡོད་རེད་པ་ད་ནི་རི་དྭགས་བསད་ག་འགྲོ་ཡ། མ་མཐའ་མ་མཐའ་ཡ་རི་བོང་གཅིག་མ་གཏོགས་བསད་མ་ཐུབ་ན་ནི་དེ་འདྲ་བསད་ཀྱི་ནི་ཟ་ཡ། ཨོ་དེ་ཚོ་དྲངས་ཏེ་ཆོས་ལ་སྐྱབས་སུ་མཆིའོ་ཟེར་དེ་དང་འགལ་བ་རེད། ཆོས་ལ་སྐྱབས་སུ་མཆིའོ་ཟེར་འབུམ་ཐེར་མང་པོ་བསགས་པ་ཡིན་ནའི་སེམས་ཅན་ལ་གནོད་པ་བྱས་ཚར་སོང་ན་ཨ་ནི་དེ་དང་འགལ་གྱི་ནི་ཕན་ཐོགས་གང་ཡང་ཡོད་མ་རེད། སེམས་ཅན་ལ་གནོད་འཚེ་སྤངས་པ་ཡིན་ན་ཁ་ནས་ཆོས་ལ་སྐྱབས་སུ་མཆིའོ་ཟེར་ཏེ་མ་ཀློག་ནའི་འགྲིག་གི་རེད། སེམས་ཅན་ལ་གནོད་འཚེ་སྤངས་པ་ཡིན་ན་སངས་རྒྱས་ཀྱི་ཐུགས་རང་ཤུགས་ཀྱིས་མཉེས་ཀྱི་རེད་ལ་རང་གིས་སྡིག་པ་ཡང་བསག་གི་མ་རེད། དེ་ཡི་ས་ཕན་ཚུན་གནོད་པ་ཟེར་མཁན་དེ་རྩ་ནས་གྱིས་ཡོད་མ་རེད། ང་རང་ཚོ་ཕག་པ་བྱ་དེ་བསད་ཡ། ད་ག་ནང་བཞིན་བྱས་ནས་རི་ལ་བསྡད་མཁན་གྱི་རི་དྭགས་བསད་ཡ། དེ་ནས་མ་མཐའ་མ་མཐའ་ལ་ང་རང་ཚོ་འཕྱི་བ་ཟེར་གྱི་དེ་འདྲ་ཡོད་རེད་པ་འཕྱི་བ། འཕྱི་བ་བསད་ཀྱི་བྱས་ནས་ནི་དེ་པགས་པ་བཙོང་ཡ་དང་ཤ་ཟ་ཡ་དང་དེ་འདྲ་བྱེད་ཡོད་རེད་པ་འཕྱི་བ་འབེལ་པོ་ཞེ་དྲག་རེད་པ་བོད་ལ་ནི། ཨཱ་དེ་འདྲ་ཡིན་ཙང་ཞེ་དྲག་སྡིག་པ་ཆེན་པོ་ནི་ཉག་ཆོས་མི་ལ་ཉག། ང་ཚོ་སའི་ཚི་དག་སྟོང་གོང་ཚོགས་བྱེད་དགོས་རུ་མ་འདུག་དེ་འདྲ་བསད་པ་ཡིན་ན་ནི་ཕན་ཐོགས་གང་ཡང་ཡོད་མ་རེད། སོ་སོས་སྐྱབས་འགྲོ་བྱས་པ་དེ་འཕྲོ་བརླག་འགྲོ་གི་རེད་སྐྱབས་འགྲོ་བྱས་པ་ཡིན་ནའི་སྐྱབས་འགྲོ་དེ་སྐྱབས་འགྲོ་ངོ་མ་དེ་ཆགས་གི་མ་རེད། ཨ། ཆོས་ལ་སྐྱབས་སུ་འགྲོ་དུས་སེམས་ཅན་ལ་གནོད་འཚེ་སྤོང་བ་དེ་གལ་ཆེན་པོ་རེད། དེ་ནས་དཔེ་ཆ་དེ་འདྲ་ཡི་ཡིག་འབྲུ་ན་གཅིག་ཡོད་པ་ཡིན་ནའི། རྐང་པའི་འོག་ལ་རྡོག་རྫིས་གཏོང་བ་འདྲ་མོ་ཁྱོན་ནས་བྱེད་རྒྱུ་ཡོད་མ་རེད་གསང་སྤྱོད་ནང་གཡུག་པ་འདྲ་མོ་དང། ཕྱི་བདར་གཏོང་ས་བྱེད་པ་འདྲ་མོ་དང་དེ་འདྲ་བྱེད་པ་ཡིན་ནའི་ཉེས་དམིགས་ཆེན་པོ་ཞེ་དྲག་ཡོད་རེད། ཡི་གེ་ན་གཅིག་ཙམ་ཡིན་ནའི་ཆོས་དཀོན་མཆོག་གི་འདུ་ཤེས་བཞག་དགོས་ཟེར། སངས་རྒྱས་ཀྱི་གསུང་རབ་ཟེར་མཁན་དེ་ནི་ཡི་གེ་ན་གཅིག་མ་གཏོགས་མེད་པ་ཡིན་ནའི་དེ་ལ་དོན་ཆེན་པོ་གཅིག་བསྟན་བཞག་གི་རྐྱང་རྐྱང་རེད་མ་གཏོགས་ཡི་གེ་ན་གཅིག་ཡིན་པ་ཡིན་ནའི་ཁོ་ན་གཅིག་པོ་དེ་ལས་ཡི་གེ་དོན་དག་མང་པོ་ཞིག་བསྟན་བཞག་རེད། ཨོ་དེ་འདྲ་འཕྲོ་བརླག་ཁྱོན་ནས་མ་གཏོང་བ་བྱས། ཨ་ནི་ཕྱི་བདར་གཏོང་ས་བྱེད་པ་འདྲ་མོ་དང་བླུ་ཡོན་གཏོང་བ་འདྲ་མོ་དང་ཨ་ནི་རིན་ཐང་གི་མཚན་བཞག་པ་འདྲ་མོ་དང། ཨ་འགའ་ཞིག་འགའ་ཤས་ཆོས་པོ་ཏི་སྔས་མགོ་བྱས་ནས་བསྡད་མཁན་དེ་འདྲ། འགའ་ཤས་ཆོས་པོ་ཏི་གདན་ལ་བཏིང་ནས་ཉལ་མཁན་དེ་འདྲ། དེ་འདྲ་ཡང་མང་ཡོད་རེད། ཨ་ནི་མེ་སྲེག་གཏོང་བ་དེ་འདྲ་བྱས་པ་ཡིན་ནའི་གཙང་ཤི་ཡི་དུང་བ་གཙང་ས་གཅིག་ཏུ་མེ་སྲེག་བཏང། ཨ་ནི་ཐལ་བ་དེ་ཚོ་ཨ་ནི་ཆུ་ཆེན་པོ་དེ་འདྲ་ལ་གཡུག་པ་མ་གཏོགས་གུས་ཞབས་མ་ཞུས་ཁྱོན་ནས་བྱེད་རྒྱུ་ཡོད་མ་རེད།

འོ་དེ་འདྲ་བྱེད་རྒྱུ་ཡོད་མ་རེད། ཁ་སང་བྱས་ནས་ད་ག་ཟེ་སྐད་ཆ་བཤད་པ་དེ་སྐྱོན་གཅིག་མ་རེད་པ་སོ་སོ་གྲོགས་པོ་བྱས་བྱས་ནས། གྲོགས་པོ་བློ་ཐོག་སྲིང་བྱས་རོགས་པ་གྲོགས་པོ་བློ་ཐོག་སྲིང་དེ་བྱེད་རྒྱུ་མེད་པ་རེད། ཆ་མཐོང་མིན་ཆ་ངོ་མིན་ལྟ་ཙང་ཞིག་ཨ་ནི། དགེ་འདུན་ནང་ཕན་ཚུན་ཨ་ནི་ངོ་མིན་གྱི་ལྟ་ཙང་ཆོག་མ་ཚང་མ་མཐོང་བྱས་ལ་ཨ་ནི་ཆ་མཐོང་བྱེད་རྒྱུ་ཡོད་མ་རེད། གཅིག་ལ་གཅིག་ལ་གཅིག་གིས་གཅིག་ལ་གུས་པ་བྱས་མ་གཏོགས་ཆ་མཐོང་བྱེད་རྒྱུ་ཡོད་མ་རེད།

མཐོང་ཆུང་བྱས་པ་ཡིན་ན་སྐྱོན་ཆེན་པོ་ཞེ་དྲག་བྱེད་ཀྱི་རེད། ཕྱོགས་མཚུངས་ཕེབས་བསུའི་ཕྱི་ནང་ཁྱད་ཤེས་ནས་ཡང་དང་ཡང་དུ་སྐྱབས་སུ་འགྲོ་བ་དང་བཀའ་དྲིན་དྲན་པས་རྟག་ཏུ་ཁྱོད་ཚོས་ཤེས་ཡོད་ཟེར། དཀོན་མཆོག་གསུམ་གྱི་བཀའ་དྲིན་དྲན་པའི་སྒོ་ནས་དུས་རྟག་ཏུ་མཆོད་པ་ཕུལ། དཀོན་མཆོག་ལ་མཆོད་པ་ཕུལ་དགོས་རེད་ཟེར་དུས་དང་རྣམ་པ་ཐམས་ཅད་དུ་དཀོན་མཆོག་ལ་མཆོད་པ་ཕུལ་དགོས་རེད་ཟེར། དགེ་བཤེས་པོ་ཏོ་བ་གྱིས་གསུངས་པ་རེད་ང་རང་ཚོ་ནི། འཇིག་རྟེན་གྱི་ལོ་ཏོག་དེ་ཡིན་ན། ལོ་རེ་ལ་ཐེངས་མ་གཅིག་མ་གཏོགས། ལེན་ཡས་མ་རེད། ཐེངས་མ་གཅིག་མ་གཏོགས་ལེན་ཡས་མེད་མཁན་ཞིང་དེ་ལ་རྩ་ཆེན་པོ་ཞེ་དྲག་བྱེད་དགོས་ཀྱི་ཡོད་ན་དཀོན་མཆོག་གི་ཞིང་ཟེར་མཁན་དེ་དུས་བཞི་རྣམ་པ་ཐམས་ཅད་དུ་རྒྱུན་ཆད་མེད་པར་བྱས་ནས་ནི་འབྲས་བུ་འབྲས་བུ་ལེན་རྒྱུ་ཡོད་པ་བསོད་ནམས་རྒྱ་ཆེན་པོ་བསགས་རྒྱུ་ཡོད་པ་དེ་ལ་ནི་ད་ག་སེ་བཞག་བཞག་ནས་བསོད་ནམས་ཀྱི་ས་བོན་གང་ཡང་མ་བཏབ་པ་བྱས་བཞག་པ་ཡིན་ན་ཤིན་ཏུ་རྨོངས་པ་ཡིན་ནོ་ཞེས་དགེ་བཤེས་པོ་ཏོ་བ་ཡིས་དེ་གསུངས་པ་རེད།

བ་དེ་ཡིན་ཙང་དུས་རྟག་ཏུ་དཀོན་མཆོག་ལ་མཆོད་པ་ལ་བརྩོན་དགོས་རེད། བཟའ་དང་བཅའ་བའི་ཕུད་ཀྱང་དབུལ་བ་དང་ཟེར། ང་ཚོ་དུས་རྒྱུན་དུ་ནི་ཇ་འཐུང་དགོས་རེད་དུས་དུ་སྤགས་ཟ་དགོས་རེད། ཁ་ལག་ཟ་དགོས་རེད་དེ་ཡི་ཕུད་ཀྱི་མཆོད་པ་དཀོན་མཆོག་ལ་ཡར་ཕུལ་བ་ཡིན་ན་ཡང་རང་ལ་ཕན་ཡོན་ཆེན་པོ་ཞེ་དྲག་ཡོད། དཀོན་མཆོག་ཡར་བཞེས་བྱས་ནས་རང་གྲོད་ཁོག་རྒྱགས་ཀྱི་མ་རེད་གསུངས་སོ་ནམ་རྩ་དོགས་པ་དགོས་མེད། དཀོན་མཆོག་ལ་ཡར་ཕུལ་བ་ཡིན་ན་ཡང་རང་གྲོད་ཁོག་རྒྱགས་ཀྱི་རེད་བ་གོ། འདས་དེ་གྱུར་པ་དེ་ཡིན་ཙང། དང་པོ་མ་ཟ་གོང་ནས་ནི་དཀོན་མཆོག་ལ་ཡར་ཕུལ་ནས། མ་མཐའ་མ་མཐའ་ཡིན་པ་ལ་ཡང་ནི་ང་རང་ཚོ། མཆོད་པ་གི་ཚིག་རྐང་བཞི་ཙམ་ཅིག་འདོན། ཨ་ནི་གསང་སྔགས་ཀྱི་དབང་ཞུས་མྱོང་མཁན་དེ་འདྲ་ཡིན་ན། བྱིན་གྱིས་རློབས་བྱས་ནས་ནང་མཆོད་བྱིན་གྱིས་རློབས་པ་ནང་བཞིན་བྱས་ནས་བྱིན་གྱིས་རློབས་གལ་སྲིད་མ་ཐོབ་པ་ཡིན་ན། ཡིག་འབྲུ་གསུམ་གྱིས་བྱིན་གྱིས་རློབས་ནས་དེ་མར་སྤྱད་ན་དགེ་བ་ཆེན་པོ་ཞེ་དྲག་ཡོད་རེད། ཨོ་དེ་འདྲ་བྱེད་དགོས་རེད་ཟེར། ཕུད་ཀྱང་དབུལ་བ་དང། སྙིང་རྗེ་རྗེས་སུ་དྲན་པས་འགྲོ་གཞན་ཡང་སྐྱབས་སུ་སྐྱབས་སུ་འགྲོ་ལ་འགོད་པ་དང། དུས་སྐབས་ཀུན་ཏུ་སྐྱབས་གསུམ་གུས་མཆོད་ནས་གསོལ་བ་འདེབས་ལས་ཐབས་གཞན་སྤངས་པ་དང། རང་གི་འུ་ཐུག་ས་དེ་འདྲ་ཞིག་ལ་སླེབས་ན་ཐབས་གཞན་མ་ཅིག་ནི་བྱེད་རྒྱུ་ཡོད་མ་རེད། དཀོན་མཆོག་ལ་བློ་སྙིང་ཐག་པ་ནས་བཀལ་བྱས་ནས་དཀོན་མཆོག་ལ་གསོལ་བཏབ་བྱས་ནས་དོན་དེ་འགྲུབ་པར་བྱེད་དགོས་རེད་མ་གཏོགས་ད་དེ་ལས་དེ་གྲགས་མི་ཡོང་བ་དག་ད་རེས་དཀོན་མཆོག་ལས་གསོལ་བ་གཏོང་ངའི་དོན་དར་འབྲུ་དུ་ཁ་མོ་རེ་དེ་ལས་ཀྱི་ཐག་བཞིན་མ་ཅིག་རྩེ་ཁར་བགྲོད་ན་གྲགས་མི་ཡོང་བ་སོ་སོ་རང་གིས་ཨོ་དེ་འདྲ་ཡོད་དེ་འདྲ་སོང་ལོང་གཏོང་རྒྱུ་ཡོད་མ་རེད་ཟེར་ཐོག་གཞན་སྤོང་བ་དང་ཟེར་དེ་རེད་ཕན་ཡོན་ཞིག་ནི་ཉིན་མོ་ལས་སོང་དང་མཚན་མོ་ལས་སོང་སྐྱོ་སུ་འགྲོ་བ་དང་ཞེ་སྐྱིད་ཆེ་ཡང་སོང་སྐྱིད་ཆེ་ཡང་ནི་སྐྱོ་སོང་མེ་ཏོག་སྐྱིད་བོ་བརྫི་བར་བྱ་ཟེར་ཞེ་སྐྱིད་ཆེ་ཡང་ཟེར་དེ་ང་རང་ཚ་ནགས་སྐྱིད་པ་དེ་རེད་དཀོན་མཆོག་དཔུང་དུ་བཙུད་ནས་ནགས་སྐྱིད་པ་ཇོ་བོ་རིན་པོ་ཆེའི་ས་ནས་མ་ནགས་སྐྱིད་ཡས

ཤི་བྱས་ནས་ཤི་ནས་ནི་དུད་འགྲོ་གི་སྐྱེ་བ་བདུན། ཕག་དང་ཁྱི་ལ་སོགས་པ་གཟུགས་ཅན་འགྲོའི་སྐྱེ་བ་བདུན་ཅིག་དེ་ནས་ཤི་ནས་དམྱལ་བ་ན་འགྲོ་རྒྱུ་ཡོད་པ་ཁོ་རང་གིས་མཐོང་ནས། ཨ་ནི་དཀོན་མཆོག་ལ་སྐྱབས་སུ་འགྲོ་ནས་སངས་རྒྱས་ཀྱིས། གདོན་གྱི་རྣམ་རྒྱལ་མ་གི་གཟུངས་དེ། ཉིན་མཚན་བདུན་བགྲང་ལ་བཅུག་བྱས་ནས། དེ་ལས་ཡར་ཐར་པ་རེད་བ། དེ་ལས་ཡར་ཐར་ནས་ལས་ཀྱི་སྒྲིབ་པ་ཚང་མ་དག་བྱས་ཟད་པ་རེད་བ། འོ་ངན་འགྲོར་མི་ལྷུང་མི་མིན་གྱིས་མི་ཚུགས། འོ་མི་དང་མི་མ་ཡིན་གྱི། གནོད་པ་གྱིས་བྱེད་ཐུབ་ཀྱི་མ་རེད།

ད་དེ་ང་ལེན་གོ་སོང་ཙང་དགེ་སློང་མི་གཅིག་མ་གཏོགས་ཡོད་མ་རེད་པ། དེ་ཨེ་ཟ་ཨ་ནི་དགེ་སློང་དེ་ཙ་ལ་རེ་དེ་ཕོ་ཁ་ཡོང་པ་རེད་མཚན་ནག་གུང། མཚན་ནག་གུང་མེ་ཁྲིས་ཀ་ཉིས་ཙ་དེ་ཕོ་ཁ་ཡོང་ནས། ཨེ་དགེ་སློང་དེ་གའི་རྐུ་མ། ལུང་པ་དེ་ནི་རྐུ་མ་དེ་དཔེ་སྐད་གྲགས་ཆེན་པོ་ཞིག་ད་ཨེ་ཟ་རྐུ་མ་དེ་ཡིན་པ་དེ་ངོ་ཤེས་ཡོད་རེད། ཁོ་ཡིན་པ་དེ་ངོ་ཤེས་ཡོད་རེད། ཨ་དེ་འདྲ་ཨེ་ནི་ཁོ་ཕྱི་ལོགས་སྐད་རྒྱག་བཞིན་ནོ་སྒོ་ཏག་ཏག་བརྡུངས་ནས་སྒོ་ཕྱེས་ཤོག་ཨ་ག་རེ་བྱེད་ག་ཟེར་དེ་ཁོ་ལ་ད་རེ་ཁྱོད་རང་ལ་ཨེ་ནི་རས་ཡུག་ཅིག་ཡོད་རེད་ང་དེ་ང་དགོས་ཡོད་དེ་མ་གཏད་ན་ང་ཡིས་ཁྱོད་རང་བསད་ཀྱི་ཡིན། ད་ནི་དགེ་སློང་དེ་དྲིན་གྱིས་ཚ་བོ་ཞིག་བྱས་པ་རེད། ཨ་དེ་གཏད་དུ་གཏད་ནས་ང་ཁྱོད་རང་སྒོག་གི་ཡིན་ད་ང་མིའི་སྦྱིན་བདག་དད་པ་བྱས་གཏད་པ་རེད་ཁྱོད་རང་ལ་གཏད་གོ་ཡིན་ན་ང་ལས་མ་ཕྲོག་ཟེར་ཨོ་ཡོན་ཁྱེད་ནི་ཕྲོག་སོང་ན། ཁྱོད་རང་ལ་སྡིག་པ་ཆེན་པོ་ཡོང་གི་རེད་ང་ལ་ཕན་ཡོང་གི་མ་རེད་དེ་ཡིན་ཙང་ཨ་ནི་ཁྱོད་རང་ཞི་བའི་སྒོ་ནས་སློང་བྱས་ནས། ཞི་བའི་སྒོ་ནས་ང་གཏད་རོགས་བྱེད་ཟེར་སློང་ཤོག་ད་ཨ་ནི་ང་ཡིས་གཏད་གོ། ཁོ་སྒོ་ཨི་ཁུང་ཅིག་ཡོད་མི་རེད་སྒོ་དེ་ཨི་ཁུང་ཅིག། ཨ་ཁྱེད་རང་ལག་པ་དེ་ནས་ཡར་རྐྱོང་ཤོག་དང་ཨ་ནི་ང་ཁྱེད་རང་ལ་ལག་པ་ནང་རས་དེ་བླུག་གོ། ཨ་ནི་ཁྱེད་རང་ནི་ང་བརྗེད་པའི་སྨྲས་པ་ཅིག་བྱས་མར་ཁྱེར་ཆུག་ཆོག་གི་རེད་ཟེར། ཨ་ནི་རྐུན་མ་དེ་ཡས་ད་ག་རང་ཁས་ལེན། ཨ་དགེ་སློང་དེས་ཐག་པ་ཅིག་གྲ་སྒྲིག་བྱས་ཐག་པ་དེ་ཡས་ནི་མགུར་པས་འཐེན་ཆོག་ཆོག་བྱས་ཤིང་ནི་ཨི་ཁུང་ཁ་དེ་ཁོ་རང་ཏག་ཏག་ཁྱེར་བ་ཅིག་ནི་ཁོས་ལག་པ་ཡར་བརྐྱངས་རེད་ད་ག་ལག་པ་དེ་བསྡམས་བཞག་དང། ལག་པ་དེ་བསྡམས་བྱས་ནས་ནི་ཀ་བ་ལ་བཏགས། ཀ་བ་ལ་བཏགས་བྱས་ནས་ཨ་ནི་དགེ་སློང་ཕྱི་ལོགས་ག་ལེར་ག་ལེར་ཕྱི་ལོགས་དེ་དོན་བྱས་ནས་རྒྱུག་པ་ཅིག་ཁྱེར་བྱས་འགྲོ་ནས། ཨ་ནི་རྒྱུག་པ་གཞུས་ཁོ་ལ་རྒྱུག་པ་གཞུས་ནས་བྱིན་རླབས་ལུང་པ་དེ་ནི་རྐུན་མ་རྐུ། མི་ཚང་ཚང་མ་ཚང་ཅིག་རྐུན་མ་རྐུ་ང་མི། བྱ་བྲལ་གྱི་གནོད་སྦྱིན་པ་གས་གས་མི་འགས་ཏེ་སྦྱིན་བདག་དད་པ་བྱས་ཆོས་གོས་བཟོ་ཡག་གི་རས་ཅིག་གཏད་པ་དེ་ཡང་ཁྱོད་ངང་ཅུང་འཁོར་ཡོང་ནས་ད་ཁྱེད་རང་ཡིན་ན། ང་ཡང་ད་རེས་ཕར་བསད་དགོས་ར་ཅིག་འདུག་ཟེར་ནས་ཨ་ནེ་རྒྱུག་པ་དཔེ་ཤུགས་གང་ཡོད་བྱས་བྱས་ནས་སངས་རྒྱས་ལ་སྐྱབས་སུ་མཆིའོ་ཟེར་ཏེ་རྒྱུག་པ་གཅིག་གཞུས་མི་རེད། ཆོས་ལ་སྐྱབས་སུ་མཆིའོ་ཟེར་ཏེ་རྒྱུག་པ་གཅིག་གཞུས་རེད། དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་རྒྱུག་པ་གཅིག་གཞུས་ནས་ཨ་ནེ་དཀོན་མཆོག་གསུམ་པོ་གི་མཚན་བརྗོད་བྱས་ནས་རྒྱུག་པ་གཞུས་ཏེ་ཁོ་ན་ཚ་ཞིབ་པོ་གཅིག་བཏང་རེ་ཁ་མེད་མེད་ན་ཚ་བཏང་ནས་ད་ནས་བཟུང་སྟེ་ཨ་ནེ་ཁྱེད་རང་ཚོས་བཟོས་རྒྱུ་ཡོད་ན་བཟོས་ཟེར་དེ་མ་བྱས་ན་ང་པུ་ལི་སི་སྤྲད་གི་ཡིན་ཟེར་ཨ་ནེ་རྐུན་མ་དེ་དཔེ་སྒྲོ་ནི་རེད་ཡ་མ་ར་བ་ཅག་དེ་དགོང་དག་གནས་ཚང་མ་རག། ཆོས་ལ་སྐྱབས་སུ་མཆིའོ་ཟེར་ནས་ང་ལ་རྒྱུག་པ་གཅིག་གཞུས་དོ། ཆོས་ལ་སྐྱབས་སུ་མཆིའོ་ཟེར་ནས་གཅིག་གཞུས་སོང། ཁོ་དཀོན་མཆོག་ཧ་གོ་བོ་མེད་དྲགས་དོ། དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་གཅིག་གཞུས་སོང། དཀོན་མཆོག་གསུམ་མ་གཏོགས་མེད་པ་དེ་སྟབས་ཡག་ཤག་ཟེར་དཀོན་མཆོག་ལྔ་ཙམ་ཞིག་ཡོད་པ་ཡིན་ན་ང་གསད་ས་འདུག་ཟེར་ལབ་ཡིན་པ་དགོས་པས། དེ་འདྲ་བྱས་ནས་ཁོ་སངས་རྒྱས་ལ་སྐྱབས་སུ་ཆོས་ལ་སྐྱབས་སུ་མཆིའོ་ཟེར་དེ་མི་ཡི་ལས་འདོད་བྱས་ནས་ལབ་བསྡད་དུས། ནི་མི་མ་ཡིན་འདྲེ་དེ་ཟམ། དེའི་ཐོག་ལ་ཁྱོན་ནས་ཕར་ཚུར་འགྲོ་ཐུབ་གོ་མ་རེད། དེ་དགོང་དག་དེ་ཁྱོན་ནས་མ་ཐར་བྱས་བྱས་ནས། མི་མ་ཡིན་མཚན་གུང་ལ་མི་ཚང་མ་དང་བཅས་སུ་གཉིད་ཚར་སོང་ནས་ནི་ལྟོ་འཚོལ་གར་འགྲོ་གི་རེད་པ། ཨེ་ཁྱོན་ནས་མ་ཐར་བྱས་ནས་ནི། ནམ་ལངས་འགྲོ་བྱས་བྱ་སྐད་རྒྱག་འགྲོ་བྱས་བྱ་སྐད་རྒྱབ་ཚར་སོང་ནས་ནི་ང་རང་ཚོ་ཐོ་རངས་ཤར་ཚར་སོང་ན་མི་མ་ཡིན་ཕར་ཚུར་འགྲོ་ཡག་ཡོད་མ་རེད། ཡིན་གཅིག་མིན་གཅིག་ཐོ་རངས་མ་ཤར་གོང་ནས་ཁོ་ལྟོ་རག་དགོས། ནི་མི་མ་ཡིན་དེ་ཚོ་ཁོ་འཁྲིས་ལ་ཡོང་བྱས་ནས། ནི་ཁྱོད་རང་ག་རེ་བྱེད་ག་དེ་འོག་ལ་བསྡད་ནས་ང་ཚོ་ཁྱོན་ནས་ལམ་ཁ་ནས་ཐར་གི་མི་འདུག། ཁྱེད་རང་ཡིད་མ་ཆེས་ན་འགྲོ་རོགས་བྱེད་ང་ཚོ་དུས་ཚོད་ཡིད་སྒྲུག་བྱེད་ཀྱི་འདུག་དུས་ཚོད་ཡིན་པ་ཡིན་ན་ང་ཚོ་དགོངས་དག་ཅི་རེད་གཏོགས་རག་ཡོད་མ་རེད་ཟེར་ན་མི་མ་ཡིན་ཚོས་འུ་ཐུག་བྱས་ནས་ཨ་ཁོ་ཁྲི་ལ་དེ་འདྲ་ལོག་ཁ་ཡོང་དགོས་བྱུང། ལ་དཀོན་མཆོག་གསུམ་ཉིད་དེ་སེམས་དེ་ནི་དད་པ་མེད་པ་ཡིན་ན་ཡང་ད་ག་ཟེ་སངས་རྒྱས་སའི་མཚན་བརྗོད་པ་ཙམ་གྱིས་མི་དང་མི་མ་ཡིན་དེ་འདྲ་བས་བཀག་ཐུབ་གོ་རེད།

ལས་ནི་ཅི་ལས་བདེ་སྡུག་ཅི་འབྱུང་ཞེས་སོ་སོ་བདེ་སྡུག་ཕྲ་མོ་ཡན་ཆད་ཀྱང། ད་ཕེ་ར་མ་འཇལ་ཟེར་དུས་ཕེ་ར་ཞིབ་རྒྱག་གི་འདུག་ཁོ་ཚོ་མ་དཔེ་ནི་འགའ་གི་བུ་ར་མགུ་ར་རྩ་ནི་འདི་ཡིན་མོད་ཕེ་ར་ཅོ་ཅོ། སོ་སོ་བདེ་སྡུག་ཕྲ་མོ་ཡན་ཆད་ཀྱང་དགེ་སྡིག་གཉིས་ལས་ལོང་ཡང་ཆུད་མི་འབྱུང། རྒྱུ་མེད་མི་མཐུན་རྒྱུ་ལས་འབྱུང་མི་སྲིད་ས་བོན་ཆུང་ངུ་འབྲས་བུ་ཆེར་འཕེལ་བཞིན། རྒྱུ་ཡི་དགེ་སྡིག་ཕྲ་མོ་རེ་རེས་ཀྱང་ཚེ་རབས་གྲངས་མེད་བདེ་དང་སྡུག་བསྔལ་སོགས་འབྲས་བུ་བདེ་སྡུག་ཤེས་ཚོགས་མཐའ་ཡས་འབྱུང་ས་བོན་མ་བཏབ་འབྲས་བུ་མི་འབྱུང་ལྟར་དགེ་དང་མི་དགེའི་ལས་ནི་མ་བསགས་ན་འབྲས་བུ་བདེ་སྡུག་གང་ཡང་མི་འབྱུང་སྟེ། མ་བྱས། ལས་དང། ཕྲད་པ་མེད་ཕྱིར་རོ་ས་བོན་གྲུང་པོ་གེགས་བྱེད་དང་བྲལ་ན་འབྲས་བུ་གདོན་མི་ཟ་བར་འབྱུང་བ་བཞིན། དགེ་བ་བསགས་པའང་ཁོང་ཁྲོ་ལ་སོགས་པའི་འཇོམས་བྱེད་རྐྱེན་དང་བཅོམ་པར་རྐྱེན་གྱིས་བཅོམ་པར་མ་གྱུར་པ། འབྲས་བུ་བདེ་བ་ཆུད་མི་ཟ་བར་འགྱུར་དེ་བཞིན་མི་དགེ་བསགས་པའང་བཤགས་སྡོམ་གྱི་དག་བྱེད་རྐྱེན་གྱིས་དག་པར་མ་བྱས་ན་འབྲས་བུ་སྡུག་བསྔལ།

ས་སྲས་སྟོད་གཞི་བདག་ཉིད་ཉིད་དུ་བརྗོད། ཁྱད་པར་མངོན་མཐོ་ཙམ་གྱིས་མ་ཚིམ་པར་བྱང་ཆུབ་སྒྲུབ་ལ། བྱང་ཆུབ་སྒྲུབ་ལ་ས་ཕྱོད་འབྱུང་ཡང་ཞིང་རྣམ་སྨིན་བརྒྱད་ལྡན་རྟེན་མཆོག་ཐོབ་པའི་རྒྱུ་ཀུན་ལ། བདག་གིས་བརྩོན་པས་སློབ་པར་བྱ། དེ་ལྟར་ནུས་པར་བྱིན་གྱིས་བརླབ་ཏུ་གསོལ། ཧོ། དེ་ག་དུ་བཞག་དགོས་ཡིན་པ་རེད་དེའི་ལས། ང་རང་ཚོ་ལས་འབྲས་སྤྱིར་བསམ་པ་དང་སོ་སོར་ཕྱེ་བ། ལས་འབྲས་སྤྱིར་བསམ་པ་བཞི་ཡིན་ཏེ་ལས་ངེས་པའི་ཚུལ་ལས་འཕེལ་ཆེ་བའི་ཚུལ་ལས་མ་བྱས་པ་དང་མི་འཕྲད་པ་ལས་བྱས་པ་ཆུད་མི་ཟ་བ། བོད་དུ་ཞུགས་པ་དེ་ཡག་པོ་ཉན་དགོས་རེད་ལས་ངེས་པ་ཟེར་ཡས་དེ། ང་རང་ཚོ་སྲན་མ་དང་ནས་དང་གྲོ་ཡི་སོ་སོར་བཏབ་སྟེ་གོ་ལའི་ཞིང་ཁ་གཅིག་ནང་ཡིན་ནའི་ཁ་ཁ་ཁ་ཁ་གཅིག་ཡོང་གི་འདུག་ཨང། དེ་ཡིན་ཙང་དགེ་བའི་ལས་བསགས་མཁན་དེ་འབྲས་བུ་དེ་བདེ་བ་གཅིག་ཡོང་གི་རེད། མི་དགེ་བའི་ལས་བསགས་པ་དེ་འབྲས་བུ་སྡུག་བསྔལ་གཅིག་ཡོང་གི་རེད་མ་གཏོགས་མཉམ་དུ་འདྲེས་གཅིག་ནི་རྩ་ནས་ཡོང་གི་མ་རེད། ཨ་དེ་འདྲ་ཡིན་ཙང་ལས་ངེས་པ་ཟེར་དེ་རེད། སོ་སོ་སོ་སོ་ག་རེ་བསགས་པ་ཡིན་ནའི་དེ་ག་ངེས་པ། དཔེར་ན་སྔ་མ་ང་རང་ཚོ། སྙན་པ་བཟང་ལྡན་ཟེར་མཁན་ཅིག་བྱུང་བ་ཡིན་པ་རེད་སྙིམ་པ་བཟང་བདེ་ཟེར།

འོ་དེ་ཡིན་ཙང་སྙན་པ་བཟང་ལྡན། འོ་དེ་མིན་ཏེ། འོ་ཁོས་དེ་འདྲ་བྱེད་དགོས་ཡ་རྒྱུ་མཚན་ག་རེ་ཐོག་ལ་ཟེར་ན་ཧ་མ་ཨ་ནི། སངས་རྒྱས་འོད་སྲུང་འཇིག་རྟེན་ནས་བྱོན་ནས་སྐུ་མྱ་ངན་ལས་འདས་ཚར་ཏེ་འོ་རེ་སངས་རྒྱས་འོད་སྲུང་མ་རེད་སངས་རྒྱས་རྣམ་གཟིགས་ཡིན་པ་རེད་དེ་འཇིག་རྟེན་ནས་བྱོན་ཡས་བྱས་ནས་སྐུ་མྱ་ངན་ལས་འདས་ཚར་ཏེ་སངས་རྒྱས་ཀྱི་གདུང་གི། མཆོད་རྟེན་ཆེན་པོ་གཅིག་བརྩིགས་ནས། ཡུལ་གྱི་རྒྱལ་པོ་དེ་གའི་མཆོད་རྟེན་དེ་ཚད་ཆེན་པོ་ཞེ་པོ་གཅིག་ལས་བྱས་ནས་དཔག་ཚད་ཙམ་གྱི་མཆོད་རྟེན་ཆེན་པོ་ཞེ་པོ་གཅིག་ལས་བྱས་ནས་ཐིག་ཚད་བརྒྱབ་བྱས་ནས་ད་དེ་ནི་མཆོད་རྟེན་རྒྱག་དགོས་རེད་ཟེར། དེ་ལག་དེ་ཀོ་ལ་ཨ་ནི་དེ་ནི་རྡོ་བཟོ་བ་གཅིག་ཡིན་པ་རེད། རྡོ་བཟོ་བ་དང་ཤིང་བཟོ་བ་དང་དག་ལག་ཤེས་མང་པོ་ཡོང་གི་རེད་པ། དེ་རྡོ་བཟོ་བ་དེ་ཨ་ནི་ཁོ་བློ་ཡུལ་དུ་རྩ་ནས་མ་ཤོང་བ་བྱས་ནས་རྒྱལ་པོ་དབང་ཆེ་ཐག་ཆོད་རེད་མ་གཏོགས་རྒྱལ་པོ་དེས་ནི། ས་ཆ་རྒྱ་ཆེན་པོ་དེ་ག་དུས་ཚར་གྱི་རེད་ཟེར་ཁྱོད་དེ་དེ་ལྟ་བུ་ད་ལྟ་ཚར་ཡས་ཀྱི་དུས་ཚོད་ཙམ་བཞག་གི་མ་རེད་ཁོ་རང་རྒྱལ་པོ་སྔོན་ཆད་གྲ་འགྲིག་བྱས་པས་རེད་ཟེར་ནས་སེམས་ནང་མ་དགའ་ཅིག་ཁོང་ཁྲོ་བྱེད་ཅིག་ནས་ཚིག་ངན་དེ་འདྲ་ཅིག་ལབ་ནས། ད་མེད་ཡོད་ཅིག་རྒྱལ་པོ་སེང་སྟེ་དབང་ཆེན་པོ་ཡིན་ཟེར་ད་ཏོག་ཆེན་པོ་ཡོད་རེད་རྒྱུ་དངོས་གཏོང་ཡས་ཡོད་རེད་དེ་འདྲ་ཡིན་ས་ཨ་ནི། ཡུན་རིང་པོ་མ་འགོར་བར་ལོ་སང་ཤིང་ཟེར་དེ་ཀོ་ལེ་མཆོད་རྟེན་ཆེན་པོ་དེ་བཞེངས་ཚར་ནས་ཕུན་སུམ་ཚོགས་པ་ཞེ་པོ་གཅིག་བྱུང་ནས། ཨ་ནི་རྡོ་བཟོ་བ་དེ་དཔེ་སེམས་སྐྱོ་ཐག་ཆོད་ཅིག་ནས།

ག་པར་སྐྱེས་པ་ཡིན་ནའི་ལུས་མི་སྡུག་པ་ལུས་ན་ཚ་ཡོད་མཁན་མཐོང་ལ་ད་ག་བས་སྐྱུག་བྲོ་དགོས་ཡ། ཨོ་དེ་འདྲ་ཅིག་མིན་གྱི་སྐད་སྐད་དེ་ཡིན་ན་བཟང་པོ་ཞེ་བོ་ཅིག་སྐྱིད་ཀྱི་ནི། ཁོ་དཔེ་མི་སྲིད་སྐད་སྙན་པོ་ཞེ་བོ་ཅིག་ཁོ་ཡི་སྐད་དེ་གོ་རོ་ད་ག་ཨ་ནེ་གླང་པོ་ཆེ་དང་རྟ་དེ་ཚོ་ཡང་ཨ་མཆོག་ཉན་ནས་བསྡད་དགོས་མཁན་ཨོ་དེ་འདྲ་བྱུང་བ་རེད་སྙན་པ་བཟང་ལྡན་ཟེར་ས་ང་རང་ཚོ་ལས་དགེ་བ་དང་མི་དགེ་བ་གཉིས་པོ་དེ་སོ་སོ་སོ་སོ་ནས་བསགས་པ་ཡིན་ནའི་འབྲས་བུ་སོ་སོ་སོ་སོ་ནས་མྱོང་བ་མ་གཏོགས་གཅིག་གིས་གཅིག་མེད་པ་བཟོས་དེ་འདྲ་ཁྱོན་ནས་ཡོད་མ་རེད།

མེ་ལས་ཕྱི་གསལ་གྱི་ཕྱི་དཀྱིལ་གསལ་ལོ་བ་ཙམ་གྱིས། ལྕི་བ་ལྔ་བརྒྱ་ཡི་བར་དུ་ཕྱི་ལས་ཕྱི་དཀྱིལ། ཨོ་དེ་དགྲ་བཅོམ་པར་བ་བཞི་ལ་ཁྱུང་ཡུག་གཅིག་གིས་འབྲས་བུ་ཆེན་པོ་གཅིག་འཕེལ་གྱི་རེད། ཚེ་སྲོག་སུ་ཡིན་དེ་ལྟས་སུ་ཅེར་བ་ཁ་དགུ་བཅུ་སྟོང་ཚུད་ཀྱི་རེད། ཆུ་ཐོག་དེ་དགུ་བཅུ་སྟོང་དག་ནི་ཚེ་སྲོག་སུ་ཡིན་དེ་གྱོང་ཚར་རེད། ཨ་ནི་སྣ་མིན་གྱི་འབྲས་བུ་དེ་རྫོགས་རྒྱུ་མེད་པར་ལྕི་བ་ལྔ་བརྒྱ་ཡི་བར་དུ་ཨོ་དེ་འདྲ་གཅིག་མྱོང་དགོས་ཡ། ཨོ་དེ་འདྲ་ཡོང་དགོས་བ་དེ་ཡི་ས་ལས་སུ་ཡིན་དེ་ཁྱུང་ཁྱུང་གཅིག་བསགས་པ་ཡི་ནི་འབྲས་བུ་ཆེན་པོ། དགེ་བ་ཡི་ནི་ད་གར་བ། དགྲ་བཅོམ་པ་གསེར་ལྷ་ཟེར་མཁན་འདྲ་མོ་དང་གསེར་དབྱིག་ཟེར་མཁན་འདྲ་མོ་དང་གསེར་གྱི་གླང་པོ་སྐྱོང་ཟེར་མཁན་འདྲ་མོ་དང། དགེ་སློང་མ་གོས་དཀར་མོ་ཟེར་མཁན་འདྲ་མོ་དང་དེ་ཚོ་དྲངས་ཏེ་ལས་ཆུང་ཆུང་ཞིག་བསྟན་ཟིན་ཅིང་བསགས་པ་ལ་བརྟེན་ནས་ཚེ་རབས་པའི་བསྐལ་པ་འབུམ་ཕྲག་མང་པོའི་བར་དུ་རྫོགས་ཡས་མེད་པར་བྱས་ནས་ནི་བདེ་བ་ལ་ལོངས་སྤྱོད་ཡས་དང་རྫོགས་ཡས་ཁྱོན་ནས་མེད་པར་བྱས། ཨ་དེ་འདྲ་ལོངས་སྤྱོད་ཡས་ན་ང་རང་ཚོ་དགེ་བ་བསགས་པ་ཡིན་ན་དགེ་བ་ཆུང་ངུ་ནས་ནི་མཐོང་ཆུང་མ་བྱས་པའི་ཕྱིར་བསགས་གང་ཆོག་ཅིག་བསགས།

མི་མངའ་རང་བཞིན་ཉིད་ཡིན་ཏེ་མེད་ན་མངལ་དུ་སྣ་ཁྲག་ལ་སོགས་སོ་སོ་རབ་ཏུ་མེ་སྟོང་ཕྲི་ལྔ་བཞི། སྲིན་བུ་ཡང་གོ་ཆོད་ཆོད་བཟློག་པའི་མི་ཁོང་ཤེད་དུ་ཡ་ང་འཁྲུགས། ལུས་ནི།

རྒས་པའི་སྡུག་བསྔལ་དེ་ཡིན་པ་རེད། ད་ནད་ཀྱི་སྡུག་བསྔལ་དེ་འབྱུང་བ་འཁྲུགས་པའི་ནད་ཀྱིས་བཏབ་སྟེ་འགུལ་སྐྱོད་དཀའ་ཞིང་མལ་དུ་ལུས། ནད་ཟུག་དྲག་པོས་རྟག་ཏུ་འཁུན་ཞིང་ཉིན་མཚན་མི་ཆོད། ངུ་ཞིང་སྨྲེ། ཡི་གར་འོང་བ་སྤྱོད་པས་དབང་མེད་མི་འདོད་ཟས་དང་སྨན་སོགས་བསྟེན་ནད་ཀྱི་ཟུག་རྔུས་རྟག་ཏུ་མནར་ཞིང་ད་དུང་གཏར་སྲེག་ལ་སོགས་མྱོང། སྤྱོད་ལམ་དག་ཀྱང་གོང་ལྟར་བྱར་མེད་མདོག་ཉོག་སྐད་དམའ། མདངས་མི་ཐོན་ནད་ཀྱི་དབང་གིས་གནས་ལུས་ལོངས་སྤྱོད་འཁོར་དང། གྲོགས་ཀུན་དགྲ་རུ་འཆར་ཡིད་མི་བདེ་བས་ཉིན་མཚན་འདའ་ཞིང་ཉིན་མཚན་འདའ་ཞིང་ནད་འདིས་འཆི་བར་དོགས་པ་ཡིས་མྱ་ངན་ཤུགས་ཀྱིས་ཆེས་ཆེར་གནོད་པས། ན་བའི་སྡུག་བསྔལ་དེ་རིགས་ཚོལ། དེ་ན་བའི་སྡུག་བསྔལ་དེས་བཅད། ལུས་ཀྱི་ནད་དང་རྐྱེན་གཞན་དག་གིས་འཆི་བདག་ཁ་རུ་དངོས་ཆུད་དེ་གང་དུ་འཆི་ནད་དྲག་པོས་ཟིན་ནས་མལ་གྱི་མཐའ་མར་འགྲེ་ལྡོག་བྱེད། སྨན་དང་སྨན་པས་མ་ཕན་རིམ་གྲོས་མ་ཟློག། རང་གཞན་གསོན་པའི་རེ་ཐག་ཆད་གཉེན་བཤེས་ངུ་བས་མཐའ་ནས་བསྐོར་ཞིང་རང་གི་གདོང་ཡང་ཕྱི་མའི་ཤེལ་ཁ་ནས་མཐའ་མའི་ཚིག་མཐའ་མ་ཞིག་མཐའ་མའི་ཚིག་མཐའ་མ་ཞིག་ཤི་གི་དུས་ཀྱི་ཤུ་ར་དེ།

ཚོང་ལ་ཞུགས་ཀྱང་ཁེ་སྤོགས་མ་ཐོབ་སྐྱིད་དང་ལྷོད་ཡངས་རེ་བ་དེ་མི་འགྲུབ་པ་སོགས་འདོད་པའི་དངོས་པོ་ངལ་བ་ངལ་བརྒྱས་བཙལ་ཡང་མི་རྙེད་ཅིང་གསལ་ཐོ་གྱོད་ཆགས་ཁ་མཆུ་ལ་སོགས་མི་འདོད་དངོས་པོ་ཐོག་ཏུ་འབབ་པ་སྟེ། འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི། འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ་དང། མི་འདོད་པའི་སྡུག་བསྔལ། མི་འདོད་པའི་དགྲ་དང་ཕྲད་པའི་སྡུག་བསྔལ་སེམས་ཡིན། འབྱོར་པས་ཕོངས་ན་བཟོ་སོགས་ལས་དང་གཞན་གྱི་བྲན་དུ་བཀོལ་བས་མནར་ལོངས་སྤྱོད་ལྡན་ན་དེ་དག་བསྲུང་དང་སྤེལ་བ་སོགས་ཀྱིས་རྟག་ཏུ་ངལ་གཞན་ཡང་ཚ་གྲང་བཀྲེས་སྐོམ་དབུལ་ཕོངས་ཕན་ཚུན་འཐབ་ཅིང་རྩོད་པ་སོགས་མི་ཡི་གནས་ནའང་སྡུག་བསྔལ་མང་དྲགས་ངན་འགྲོའི་རྒྱུད་དེ་དག་དང་མཚུངས།